ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས། ཨོ་སི་ཁྲུ་ལི་ཤི་ཡ་ཐོག་ཁུངས་འདེམས་ཐོན་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་སྤྱི་འཐུས་དམ་འབུལ་ཆེད་རྒྱ་གར་ལ་བཞུད་རྒྱུ་ཨོ་གླིང་སྐུ་ཚབ་དོན་ཁང་གི་རྒྱབ་ཤོག་དང་ཨོ་གླིང་རྒྱ་གར་གཞུང་ཚབ་ཁང་ནས་རྒྱ་གར་དུ་བཞུད་རྒྱུ་ཡི་ཐོངས་མཆན་སྤྲད་ཡོད་ཀྱང། ཨོ་གླིང་ནང་སྲིད་ལས་ཁུངས་ནས་རྒྱ་གར་དུ་ཕྱི་བསྐྱོད་བྱ་རྒྱུ་ཡི་ཐད་རྒྱུ་མཚན་གང་མང་ཞིག་ལ་བརྟེན་ནས་ཆོག་མཆན་སྤྲད་མེད་པའི་གནས་ཚུལ་ཐོན་ཡོད་སྐོར་འགྲེལ་བརྗོད་གནང་སོང། དེ་ཡི་སྐོར་ཞིབ་ཕྲ་གནས་ཚུལ་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་སུ་བཅར་འདྲི་ཞུས་ཡོད། ཨོ་བསྟན་འཛིན་ཕུན་ཚོགས་ལགས་ཨ་ནི་ཐོག་མར་དེ་ད་ཐེངས་ཁྱོད་རང་རྒྱ་གར་ལ་འགྲོ་ཡ་ལ། ཨོ་གླིང་གཞུང་གིས་རྒྱུ་མཚན་མང་པོ་ཅིག་ལ་བརྟེན་ནས་ཆོག་མཆན་སྤྲད་ཡོད་ས་མ་རེད། ཨ་ནི་སྤྱིར་བཏང་ད་རེས་ཁྱོད་རང་རྒྱ་གར་ལ་འགྲོ་དགོས་པའི་རྒྱུ་མཚན་དང། གནད་འགག་གཙོ་བོ་ག་རེ་ཆགས་ཀྱི་ཡོད་རེད་དེའི་སྐོར་ལ་འགྲེལ་བཤད་ཅིག་གནང་དང། ལ་དེ་ལྟ་ད་ལྟ SBS གྱི་གསར་འགོད་པ་རྣམ་པ་ལ་ཡ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན། ཨན་ད་ལྟའི་ཆར་ལ་ཡ་ད་རྣམ་པ་ཚོ་སྤྱི་དང་མང་ཚོགས་མཁྱེན་གསལ་རེད་ད་སྐབས་བཅུ་བདུན་པའི་གྱི་བོད་མི་མང་སྤྱི་འཐུས་ལ་ཡ་ད་འདེམས་ཐོན་སྤྱི་འཐུས་བཞི་བཅུ་ཞེ་ལྔ་བྱུང་བའི་ནང་ལོགས་ནས་ཨན་ཨོ་སི་ཏྲེ་ལེ་ཤི་ཡ་དང་ལྷོ་ཤར་ཨེ་ཤི་ཡའི་གྱི། ནང་ལོགས་ནས་ད་རྒྱ་བལ་འབྲུག་གསུམ་ཕུད་པའི་གི་ཨ་ནི་སྤྱི་འཐུས་དེ་ང་ཆགས་བསྡད་ཡོད་རེད་ད་དེ་འདྲའི་ས་ར་འདེམས་ཐོན་བྱུང་བ་དེ། དེ་འདྲ་བསམ་པ་ལ་ཡ་ད་འོས་བསྡུའི་སྒྲིག་གཞི་གི་དགོངས་དོན་དང་འོས་བསྡུ་ལྷན་ཁང་གི་ལམ་སྟོན་གཞིར་བཟུང་བྱས་རྗེས། སྤྱིར་བཏང་སྤྱི་ཟླ་ལྔ་པའི་ཚེས་སུམ་ཅུ་ལ་ཡ་ད་འདི་སྔོན་གྱི་འགྲོ་སྟངས་བྱས་པ་ཡིན་ན་ཕ་གིར་དམ་བཅའ་བཞག་ཡ་ལ་ཡ་བཅར་དགོས་ཀྱི་ཡོད་པ་དང་ལྔ་པའི་ཉི་ཤུ་དགུ་ལ་ཡ་ཐོ་འགོད་བྱེད་དགོས་ཀྱི་ཡོད་རེད། ཡིན་པ་ཡིན་ན་ལས་ད། Australia གྱི་དམ་དྲག་དེ་ད་སྤྱིར་བཏང་ཡོང་སྟངས་རེད་ཡིན་པ་ཡིན་ན་ད་དེ་ནང་གཅིག་གསལ་བཤད་དེ་ཞུས་པ་ཡིན་ན། Australia ས་མཚམས་དེ་ད་ལྟ་འཛམ་བུ་གླིང་སྤྱི་ལ་ཡ་ད་བཀག་བཞག་ཡོད་རེད་ཕར་འགྲོ་ཡ་མེད་ལ་ཚུར་ཡོང་ཡ་མེད་པའི་གནས་སྟངས་ཤིག་རེད། འདིའི་ནང་ནས་ད་ཏོག་ཙམ་ཞིག་གུ་ཡངས་ཆགས་མདོག་བྱས་པ་རེད་དེ་ལས་ཨ་ནེ་བར་སྐབས་གཅིག་ལ་རྒྱ་གར་ནང་ལོགས་ལ། ད་ནད་ཡམས་དེ་ཚུར་ལོག་བརྒྱབ་ཡོང་དུས་ཨ་ནེ། Australia གྱི་རྒྱལ་ཁབ་ཕྱི་ལ་འགྲོ་དགོས་ཀྱི་ཡོད་ན་ཆ་རྐྱེན་མང་པོ་ཞེ་པོ་ཅིག་ད་ལྟ་ནང་སྲིད་ལས་ཁུངས་ཀྱི་དྲ་རྒྱའི་ནང་ལ་ཡོད་རེད། དེའི་ནང་ནས་ཆ་རྐྱེན་ཡོང་སྟངས་འགྲོ་བ་ཞིག་རེད་སྤྱིར་བཏང་ལོ་ཡིན་པ་ཡིན་ནའི་ལས་ཚེས་སྤྱི་ཟླ་བཞི་པའི་གི་ཚེས་ཉི་ཤུ་གཉིས་ཉིན་དེ་ལ་ཡ་ཨན་ཨོ་སི་ཏྲེ་ལི་ཡའི་གཞུང་གི་གསལ་བསྒྲགས་ཤིག་གི་ནང་ལ་ཡ་ད་རྒྱ་གར་འདི་ཆེས་ཉེན་ཁ་ཆེ་ཤོས་ཀྱི་ཨ་ནི་ཏོག་དབྱིབས་ནད་ན་ཚ་འགོས་ཡ་ལི་ཡ་ད་ཏོག་དབྱིབས་ན་ཚ་ཡ་མ་ཁྱབ་འགྲོ་ཡ་ལི་ཡ་ཆེས་ཉེན་ཁ་ཆེ་ཤོས་ཅིག་ལ་བརྩིས་བྱས་རྗེས་ཨ་ནི་ཚེས་སྤྱི་ཟླ་བཞི་པའི་ཚེས་ཉི་ཤུ་གཉིས་ལ་ཡ་གསལ་བསྒྲགས་ཀྱི་ནང་ལ་ཡ་ད་རྒྱ་གར་ནང་ལ་འགྲོ་དགོས་ཀྱི་ཡོད་ན། ཡང་ན་ཨོ་སི་ཀྲེ་ལི་ཡའི་རྒྱལ་ཁབ་རང་གི་ཆེད་དུ་ད་འདི་ལྟ་ཨོ་སི་ཀྲེ་ལི་ཡའི་སྲིད་བློན་དང་རྒྱལ་ཁབ་ཀྱི་ད་བློན་ཆེན་དང་འདི་འདྲ་གི་ཆ་རྐྱེན་ཅིག་ཆགས་ཀྱི་རེད་པ། འདི་མེན་ཟེར་ན་ཁོ་བིད་ཀྱི་ན་ཚ་དང་འབྲེལ་བའི་ཐོག་ནས་ཏོག་དབྱིབས་ན་ཚ་དང་འབྲེལ་བའི་ཐོག་ནས་སྨན་བཅོས་བྱེད་མཁན་དང་འདི་འདྲ་གི་ལས་ཀ་བྱེད་མཁན། ཡང་མེན་ན་ཨ་ནེ་བཅས་ཀྱི་ཁ་སོགས་ལས་ད་ད་ད་ཨོ་སི་ཀྲེ་ལི་ཡ་ན་མི་གཅིག་ན་རྗེས་ལི་ཡ་ད་ན་ཚ་འདི་རྒྱ་གར་ལས་མ་གཏོགས་གཞན་དག་ལ་བཅོས་ཐབས་མི་འདུག་ཟེར་ཡས་ཀྱི་གནས་སྟངས་འདི་ག་གསུམ་མེན་ན་མ་གཏོགས་ད་ག་འདྲ་ཨོ་སི་ཀྲི་ལི་ཡའི་ཕྱི་ལོགས་ནས་རྒྱ་གར་ལ་འགྲོ་ཆོག་གི་མེད་ཟེར་གསུང་གི་འདུག་གསུང་ཤར་ལ་ཕ་གི་གི་ཨོ་སི་ཀྲི་ལི་ཡ་གི་ནང་སྲིད་ལས་ཁུངས་ཀྱི་དྲ་རྒྱའི་ནང་ལ་འདི་གསལ་པོ་ཞིག་ཞུ་དགོས་ཤག་ད་བཀོད་ཤག་དེ་ལས་ཡིན་ནའི་ལས་ད་ག་འདྲ་བཀོད་མིན་ལ་མ་ལྟོས་པའི་གི་ཆོག་མཆན་གཅིག་ཞུ་ཡས་ཀྱི་ཐབས་ཤེས་ཁ་ཤས་ཞིག་བྱས་པ་རེད། བྱས་ཙང་དེ་འདྲ་ཡིན་དུས་ཙམ་པ་ལ་ཡ། ཨ་ནི་གནས་སྟངས་འདི་འདྲ་ཅིག་གི་འོག་ནས་ཨ་ནི་ཨོ་སི་ཀྲི་ལི་ཡ་གིས། ཨ་ནི་ང་མར་ད་ལྟ་འགྲོ་མ་ཐུབ་ཡའི་གནས་སྟངས་དེ་ད་ལྟའི་ཆ་ལ་སྡུག་ཆེ་ཆེ་ཆགས་བསྡད་ཡོད་རེད་ད་ཆ་རྐྱེན་དེ་ང་ཕ་གིའི་ཚོགས་འདུ་ལ་འགྲོ་ཡ་གི་ཆ་རྐྱེན་དེ་དེ་ག་གསུམ་ནང་ལ་སླེབས་ཀྱི་མེད་དུས་ཙམ་པ་སླེབས་ཀྱི་མེད་པའི་རྒྱུ་མཚན་ལ་བརྟེན་ནས་ང་ད་ལྟ་མར་ཐོན་མ་ཐུབ་པ་བྱས་ལྷག་བསྡད་ཡ་དེ་གནས་སྟངས་དེ་འདྲ་ཅིག་རེད་ཅེས་ཞུས།
དེ་ནས་ཁྱེད་རང་ངོས་ནས་རྒྱ་གར་ལ་བསྐྱོད་རྒྱུའི་ཆོག་མཆན་དེ་དེ་རེད། དཀའ་ལས་དང་འབད་བརྩོན་ག་རེ་ག་རེ་འགྲོ་བཞིན་གནང་ཡོད་ན། ད་དེ་ནས་ངའི་ངོས་ནས་ད་ཕ་རྒྱ་གར་ལ་འགྲོ་ཐུབ་ཡས་ལ་ཡ་ད་འབད་བརྩོན་ག་རེ་ཞུས་ཡོད་མེད་བཀའ་འདྲི་ཞུས་པའི་ནང་ལ་ཡ། གཞི་རྩའི་ང་རྒྱ་གར་ལ་འགྲོ་ཡས་ལ་ཡ་ད་འདི་ཆོག་མཆན་གཅིག་པོ་གི་དཀའ་ངལ་ཅིག་རེད་མི་འདུག་ད་འདི་སྟབས་མ་ལེགས་པ་གཅིག་ལ་ང་ལ་ཡ་ཁ་ཐུག་བརྒྱབ་བྱས་བསྡད་པའི་ས་ཆ་དེ་འདི་ནས་ཁེལ་བ་ཡིན་ཙང། དང་པོ་འདི་ལ། དཀའ་ངལ་གཅིག་དེ་དང་འདི་དག་རྒྱ་གར་ལ་ཡ་ཕར་མཐོང་མཆན་རག་མ་ད་གནས་ཚུལ་དེ་རེད་དེ་དག་དཀའ་ངལ་གང་ཡང་མི་འདུག་གཉིས་པ་དེ་ཚོགས་དྲུང་ལས་ཁུངས་ཀྱི་ངོས་ནས་འགྲོ་སོང་ཧང་སང་ཡག་ཆེན་པོ་ཞིག་བཏང་དགོས་ཡག་གི་གནས་ཚུལ་ཅིག་ཡོད་འདུག་ད་སྤྱིར་བཏང་མི་སྤྱི་འཐུས་སུ་འདྲ་ཅིག་དམ་བཅའ་ལ་ཕེབས་པ་ཡིན་ན་ཕར་ཚུར་གནམ་གྲུ་དག་ད་དེ་ཚོགས་དྲུང་ནས་ཕུལ་གི་ཡོད་རེད་ཚོས་གྲོས་ཚོགས་ནས་ཕུལ་གི་ཡོད་རེད་ཡིན་ནའི་ངའི་གནས་སྟངས་དེ་གནམ་གྲུ་མེད་པའི་རྒྱུ་མཚན་ལ་བརྟེན་ནས་གནས་སྟངས་དཔེ་དམ་དྲག་ཞེ་པོ་ཞིག་རེད་ཤག།

རྒྱ་གར་ལ་ཡང་དམ་དྲག་ཡོད་པ་དང་ཨ་ནི Visa ཞུ་ཡག་དང་གནས་ཚུལ་མང་པོ་ཞིག་ཤེས་ཀྱི་ཡོད་པ་ཡིན་དུས། བདམས་ཐོན་བྱུང་པའི་རྗེས་ལ་ཡང་འགྲོ་ཡག་གི་གྲ་སྒྲིག་དེ་སྔ་ས་ནས་བྱས་རྗེས་ལ་ཡང་ད་དེ་དུས་རྒྱ་གར་ལ་ན་ཚ་དེ་ནད་ལོག་བརྒྱབ་རྒྱུ་ཡོད་དམ་མེད་ཐེ་ཚོམ་ཅིག་སྒང་ལ་འགྲོ་བསྡད་པའི་སྐབས་ལ་སླེབས་ད་ག་ལ་གང་འཚམ་ཅིག་ནད་ལོག་བརྒྱབ་ཚར་བ་རེད། དེ་དུས་དང་པོ་དེ་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་ལ་ཡང་ཨ་ནི་དོན་གཅོད་ལས་ཁུངས་ཀྱི་ཕྱག་བྲིས་ཤིག་གནང་བ་རེད། དེ་ཞེས་གསུངས་བྱས་རྗེས་ལ་ཡ་ཨ་ནས Exemption ཅིག་ཞུས་པ་ཡིན། ཞུས་པ་ཡིན་དེ་ལས་ཨ་ནས་བྱུང་མ་སོང། ཉི་མ་ཁ་ཤས་རྗེས་ལ་ཡ་ང Exemption གྱི་ད་ཆོག་མཆན་ཞུས་པ། སྙན་ཞུ་ཕུལ་བ་དང་ཉི་མ་གཉིས་རྗེས་ལ་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་གཉིས་ལ་གསལ་བསྒྲགས་བྱས་པ་དེ་ཨོ་སི་ཏྲེ་ལི་ཡའི་གཞུང་ནས་ད་རྒྱ་གར་ལ་འགྲོ་ཡ་དེ་དམིགས་བསལ་གྱི་བཀག་སྡོམ་བྱས་པ་དེ་ཁ་ཐུག་བརྒྱབ་རྗེས་ཨ་ནས་བཀག་པ་རེད་ཟེར་བྱས་རྗེས་ལ་ཡ་ང་ལ་ཡ། ད་ག་རེ་ཟེར་ཆོག་མཆན་ཡོད་མ་རེད་ཅེས་གསུང་གི་འདུག་ཨ་ནི་དེའི་རྗེས་ལ་ཡང་ཨ་ནི་ཚོགས་དྲུང་ལས་ཁུངས་ནས་ཡང་ཕྱག་བྲིས་ཤིག་གནང། ཨ་དོན་གཅོད་ལས་ཁུངས་ཀྱི་ཕྱག་བྲིས་དེའི་ཚེས་དེ་བསྒྱུར་བ་ཞིག་བཏང་རྗེས་གནང་བ་རེད་ག་རེ་ཟེར་ན་མར་འགྱངས་པ་རེད་པ་ཚོགས་འདུ་དེ་འདི་དང་འབྲེལ་བའི་ཐོག་ནས་ཨ་ནི་ངས་ཡང་བསྐྱར་ཅིག་ཕུལ་བ་ཡིན། ད་དེ་ནང་འགྲེལ་བཤད་གཏིང་ཟབ་པོ་ཞེ་པོ་ཞིག་བརྒྱབ་ཡོད་ད། ཚོགས་གཙོ་ཚོགས་གཞོན་བསྐོས་དགོས་ཀྱི་ཡོད་པ་དང། བཀའ་བློན་རྣམ་པ་ཚོ་འོས་འདེམས་བྱེད་དགོས་ཀྱི་ཡོད་པ་དང་དམ་བཅའ་བཞག་ཁར་འགྲོ་དགོས་ཡ་དེ་གལ་ཆེན་པོ་ཞེ་པོ་ཅིག་ཡིན་པ་དང་དངོས་སུ་ལ་དམ་བཅའ་བཞག་ཡ་དེ་གལ་ཆེ་ཡིན་པའི་འགྲེལ་བཤད་དེ་འདྲ་བརྒྱབ་བྱས་ལ་ཡ་བཞག་ཡོད། དེ་བྱེད་དུས་ད་དང་པོ་དེ་ལ་ང་ལ་ཡ་ཁོ་ཚོས་ཀྱིས་ཆོག་མཆན་སྤྲད་ཀྱི་མེད་ཟེར་ཡའི་རྒྱུ་མཚན་འདི་དང་གཉིས་པ་དེའི་བར་དུ་བལྟས་ཟེར་ཁྱད་པར་ག་རེ་འདུག་ཟེར་ན་གཉིས་པ་དེ་ལ་ད་ཁྱེད་རང་དེ་འདྲའི་གལ་ཆེན་པོ་ཡིན་ན་རྩ་བའི་ད་ལྟའི་ཆ་ལ་ད་ཆ་རྐྱེན་གསུམ་ད་གིན་གོང་དུ་ཞུས་པ་དེའི་འོག་ལ་ཁྱེད་རང་འགྲོ་ཐུབ་ཡ་གང་ཡང་ཡོད་མ་རེད་ཟེར། ཡིན་པ་ཡིན་ན་ལས། ད། ཨོས་ཏྲེ་ལི་ཡའི་ཕྱི་སྲིད་ལས་ཁུངས་ནས་དམིགས་བསལ་གྱི་ཆོག་མཆན་ཡི་གེ་ཞིག་ཡོད་པ་ཡིན་ན། ཨ་ནེ་དེ་འདིར་འཁྱེར་ཤོག་ཞེས་བྱས་ཏེ་འདིར་གསུངས་གནང་ཤག། ཨ་ནེ་དེ་དང་མཉམ་དུ་ལ་ད་ང་འུ་ཐུག་པ་བཟོས་བྱས་རྗེས་ལ་ཡ་ངས་ཀྱི་གྲོས་ཚོགས་འཐུས་མི་རེ་ཟུང་ཅིག་ལ་ཡ་ད། ཁོ་ནང་ཚུད་པའི་གི་གྲོས་ཚོགས་འཐུས་མི་གཞུང་འཛིན་ཚོགས་པའི་དེ་འདྲས་ལ་ཡ་འབྲེལ་བ་ཞུས་པའི་ཐོག་ནས། ད་ལྟའི་ཆ་ལ་ད་ང། ཐེངས་མ་གཉིས་པ་འདི། ཆོག་མཆན་མེད་གསུངས་པ་རེད་དེ་ལས་ཡང་ཁོ་ལ་ཡ་གཅིག་གིས་འདི་འདྲས་ཀྱི་ཆོག་མཆན་ཅིག་ཡོད་ན་འཁྱེར་ཤོག་སི་ད་ཕྱི་སྲིད་ལས་ཁུངས་ཀྱི་ཐོག་ནས་ཨོ་སི་ཀྲི་ལི་ཡ་ཕྱི་སྲིད་ལས་ཁུངས་ཀྱི་ཐོག་ནས་ཆོག་མཆན་ཡོད་ན་འཁྱེར་ཤོག་སི་བྱས་རྗེས་ཨོ་སི་ཀྲི་ལི་ཡའི་ནང་སྲིད་ལས་ཁུངས་ཀྱིས་བྱས་རྗེས་འདི་འདྲས་གནང་བཞག་བྱས་ཙང་ད་འདིའི་རག་ཐབས་ཀྱི་ལམ་ཁ་ཅིག་ང་ད་ལྟ་འགྲོ་བཞིན་པ་ཡིན་སི་བྱས་རྗེས་ཞུ་གཏུགས་སུ་ཞུ་ཡས་ཡིན། ཨ་ནེ་ད་རེས་ཁྱེད་རང་ད་དམ་འབུལ་དེ་ལ་ཕེབས་མ་ཐུབ་པ་ཡིན་ན། ཨ་ནེ་དཀའ་ངལ་དེ་སེལ་ཡས་ལ་ཡ་ཐབས་ཤེས་འདྲ་བོ་ག་རེ་འདྲ་བོ་ཅིག་ཡོད་རེད་དགོངས་གི་ཡོད་ན།
ད་དེ་ནས་ཅིག་གིས། ད་ང་དམ་བཅའ་བཞག་གར་དངོས་སུ་ཕ་གིར་བཅར་ཐུབ་ཀྱི་མེད་དུས། ད་ལམ་ཁ་གང་ཡོད་རེད་ཅེས་ཞུས་པ་ཡིན་ན། ལམ་ཁ་ཁ་གཉིས་གསུམ་ཅིག་འདུག་ལམ་ཁ་དང་པོ་དེ་ད། ཨོ་སི་ཁྲུ་ལི་ཡའི་གི་ས་མཚམས་འདི་ད་ད་ལྟ་གོ་ཚོད་ལ་བྱས་ན་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་དཀྱིལ་བར་དུ་ལ་ད་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ཕྱི་ཟླ་དྲུག་པའི་གཡས་གཡོན་བར་དུ་ལ་ཕ་ལམ་སྒོ་ཕྱེ་གི་མེད་པའི་གནས་ཚུལ་གཅིག་ད་ལྟ་ཡོད་རེད་ཁ་ཚང་མས་ཧ་གོ་ཐོག་ལ་ཡ། དེ་ཟེར་དུས་ད་སྤྱི་ཟླ་དགུ་པའི་གི་གྲོས་ཚོགས་ཚོགས་ཡ་དེ་སྒུག་ནས་སྡོད་ཡ་རེད། ཡང་ན་སྤྱི་ཟླ་དགུ་པའི་གྲོས་ཚོགས་ཚོགས་ཡ་དེ་སྒུག་བྱས་སྤྱི་ཟླ་དགུ་པ་ལ་འགྲོ་ཐུབ་ཀྱི་འདུག་ཐུབ་མི་འདུག་ལྟ་ཡ་རེད་ག་རེ་ཟེར་ན་ང་ལ་ཡ་རྒྱ་གར་ལ་འགྲོ་ཆོག་ཡ་གི་མཐོང་མཆན་དེ་ལྷོད་ལྷོད་ཡོད་རེད་ད་ལྟ་དེ་ཡིན་དུས་བསམ་པ་སྤྱི་ཟླ་དགུ་པའི་དེ་ནང་འགྲོ་ཐུབ་པ་ཡིན་ན་ཁོ་དམ་བཅའ་ག་དུས་བཞག་བཞག་གི་གནས་སྟངས་ཞིག་ཡིན་པ་ཡིན་དུས་འགྲོ་ཐུབ་པ་ན་ཡག་ཤོས་བྱས་ཨ་ནི་ཚོགས་འདུ་བཅར་བ་དང་མཉམ་དུ་དམ་བཅའ་དེ་ཕར་ཞུས་བཞག་ཡ་གི་གནས་སྟངས་གཅིག་ཡོད་རེད། འདི་མིན་ཟེར་ན་ད་ག་འདྲ་ཨོ་སི་ཀྲི་ལི་ཡའི་གཞུང་ནས་ང་ལ་ཡ་ད་ཁྱེད་རང་འགྲོ་ན་འགྲིག་གི་འདུག་ཟེར་ལབ་པ་ཡིན་ན། ཡང་འདི་ལ་དཔག་པའི་གི་ཨ་ནི་ག་དུས་རྒྱུག་གི་ཡིན་ནས་ལས་ད་ག་འདྲ་ཆོག་མཆན་རག་སོང་ན་འགྲོ་ཆོག་ཆོག་ཅིག་ཡོད་རེད། ད་འདི་འདྲ་ཅིག་མ་བྱུང་པ་ཡིན་ན་ཨ་ནི་ད་དམ་བཅའ་མ་བཞག་བསྡད་བསྡད་པ་ཡིན་ན་ཡང་དེ་ཏག་ཏག་ཅིག་འགྲིག་གི་མ་རེད་ཁོ་སྤྱིར་བཏང་དམ་བཅའ་ག་དུས་བཞག་བཞག་རེད་ལོ་གཅིག་ན་ངའི་ཕ་རུ་ལ་དམིགས་བསལ་གི་ངས་གི་འདི་འདྲའི་དམ་བཅའ་ཡོད་པ་ཟེར་གྱི་བྱས་མ་སོང་དེ་ལ་ཡིན་པ་ཡིན་ནས་ལས་ད་ག་འདྲ་དམ་བཅའ་འདི་ཞུ་ཐུབ་ཡས་ཀྱི་ལམ་ཀ་ཅིག

སྒྲིག་གཞི་དང་བཅའ་ཁྲིམས་གང་ཡོད་པ་འདི། ཨ་ནི་མ་འོངས་པ་ལ་ང་ཚོ་སྤྱིར་བཏང་བཅའ་ཁྲིམས་དང་སྒྲིག་གཞི་འདི་ཚོ་ཛ་དྲག་གི་དཀའ་ངལ་སྐབས་ལ་ཡ་ལམ་ཁ་ཅིག་སྟོན་ཐུབ་ཡས་དེ་དཀོན་པོ་རེད་བྱས་བྱས་ཙང་འདི་འདྲས་ཀྱི་ད་བཅའ་ཁྲིམས་དང་སྒྲིག་གཞི་འགྱུར་བ་བཏང་གི་ཐོག་ལ་འགྲོ་གི་ཡོད་ནའི་རེད། ཡང་གཅིག་གིས་ཕ་གིའི་སྤྱི་འཐུས་རྒྱུན་ལས་རྣམ་པ་ཚོ་ཡིན་ནའི་རེད་ཁ་ས་གང་ལྟར་ལས་ཀའི་སྣེ་མོ་བ་འབྲེལ་བ་ག་རེ་ཆགས་བསྡད་ཡོད་ནའི་དེ་ཚོ་གིས་ཨ་ནི་ང་ལ་ཡ་དྲ་རྒྱ་གི་ལམ་ནས་དམ་བཅའ་བྱེད་ཡ་བཟོས་གནང་བ་ཡིན་ན། འདི་དང་མཉམ་དུ་ལ་ཡ་ཨ་ནི་ཚོགས་གཙོ་ཚོགས་གཞོན་འདེམས་ཡ་དང་བཀའ་བློན་འདེམས་ཡ་ལ་དྲ་རྒྱའི་ལམ་ནས་བྱེད་ཐུབ་པ་ཡིན་ན། ང་ལ་ནི། ཁོ་ཕྱི་གསལ་ནང་གསལ་རེད། ཁ་རི་ཁ་ཐུག་རེད་ཁོ་ཕྱི་གསལ་ནང་གསལ་རེད། ཁོ་དཀའ་ངལ་ཁྱོན་ནས་མེད། བྱས་རྗེས་ད་བཀའ་བློན་འདི་བསྐོ་ཡ་ལ་རྒྱབ་སྐྱོར་ཞུ་ཡ་ཡིན་ནའི་རེད་རྒྱབ་སྐྱོར་མ་དགག་པ་ཞུ་ཡ་ཡིན་ནའི་རེད་ཚོགས་གཙོ་ཚོགས་གཞོན་བསྐོ་ཡ་ལ་དགག་པ་ཞུ་ཡ་ཡིན་ནའི་རེད་རྒྱབ་སྐྱོར་ཞུ་ཡ་ཡིན་ནི་རེད། ད་ག་རེ་བྱེད་ཡས་ཡིན་པ་ཡིན་ན་ལས་དྲ་རྒྱ་གི་ལམ་དུ་ཁོང་ཚོའི་དོད་པོ་ཚང་མས་མཐོང་བསྡད་ཀྱི་ཡོད་པ་ཡིན་ནའི་དཀའ་ངལ་ཁྱོན་ནས་མི་འདུག་དེ་བྱས་ཏེ་གནང་ཐུབ་ན་ཡག་པོ་འདུག་དེ་བ་ལ་ཡ་ལས་འགུལ་སྤེལ་གར་འགྲོ་ཡས་དང་གོ་སྒྲིག་དང་དཔོན་པོ་དེ་འདྲས་ཐུག་གར་འགྲོ་དུས་ཙམ་པ་ཏན་ཏན་བོད་མི་སྒྲིག་འཛུགས་ཀྱི་མིང་གཅིག་ཁྱེར་བྱས་འགྲོ་དགོས་དུས་ཁྱད་པར་ཞེ་པོ་ཅིག་བཟོ་ས་རེད་ཅེས་དེ་གཅིག་ཞུ་ཡས་འདོད་པ་བྱུང།
དེ་ནས་ཁྱེད་རང་གི་དཀའ་ངལ་དེའི་སྐོར་ལ་འོས་བསྡུ་ལྷན་ཁང་རེད་དེ་ནས་ཚོགས་དྲུང་ལས་ཁུངས་ལ་ཞུ་ཡ་དང་ནི་ཁོང་ཚོ་གིས་ལམ་སྟོན་སོགས་དེ་འདྲའི་གས་ཕེབས་ཡོད་ན་མེད་ན། བྱས་ཙང་ད་ལྟའི་ཆ་ལ་ཡ་ཁྱེད་རང་རྒྱ་གར་ལ་ཕེབས་ཐུབ་པའི་དབང་དུ་བཏང་ན་ཡང་ནི་དུས་རྒྱུན་དང་མི་འདྲ་བ་གནམ་གྲུ་དཀོན་པོ་དང་ནི་སྤ་སེ་དེ་ཚོ་གོང་ཆེན་པོ་ཤོར་གྱི་ཡོད་རེད་ཨ་ནི་དེའི་མ་ཚད་ཚུར་ཡོང་དུས་ཡང་ཨོ་སི་ཏྲོ་ལི་ཡ་གཞུང་གིས་དུས་ཐོག་ལ་ཡོང་བཅུག་མི་བཅུག་ཤེས་ཡ་ཡོད་མ་རེད། ཨ་ནི་མ་ཚད་ཚུར་སླེབས་པ་ཡིན་ནའི་ཟུར་བཀག་ལ་ཨ་ནི་ཉི་མ་བཅུ་བཞི་དེ་འདྲ་བསྡད་དགོས་ཀྱི་ཡོད་ར།
ཨ་འདིའི་སྐོར་ལ་བསམ་བློ་བཏང་ཡ་འདྲ་བོ་ད་ཀྱི་འབྲེལ་ཡོད་ལ་ཞུ་ཡ་དེ་འདྲས་ཅིག་བྱུང་ཡོད་ན་མེད་ན། ཨོ་ལགས་རེད་ད་ད་ལྟ་དེ་གནད་འགག་ཆེ་ཤོས་ཤིག་ཆགས་ཀྱི་འདུག་ཁ་སང་དང་པོ་དེ་བ་ལ་ཡ། ང་ལ་ཡ་ད་ངེད་ཀྱིས་ག་ས་ག་ནས་ལམ་སྟོན་ཞུས་པ་ཡིན་མི་རྒན་པའི་རྩ་ནས་ལམ་སྟོན་ཞུས་པ་ཡིན་མི་རྙིང་པའི་རྩ་ནས་ལམ་སྟོན་ཞུས། ད་སྤྱི་ཡོངས་ཐོག་ནས་ད་འགྲོ་སྟངས་འགྲོ་ལུགས་ཙམ་མ་ཡིན་པ་ལས Practical དངོས་ཡོད་གནས་ཚུལ་ཐོག་ནས་བལྟས་པ་ཡིན་ན་ལས། གང་ལྟར་ཆོག་མཆན་རག་པ་ཡིན་ན་ལས་ཚུར་ལོག་ཐུབ་ཀྱི་རེད་ཐུབ་ཀྱི་མ་རེད་ཟེར་ཅིག་གནས་ཚུལ་གཅིག་འདུག་ཨ་ནི་ཡང་ཚུར་ཕྱིར་ལོག་མ་ཐུབ་པ་ཡིན་ན་ཟླ་བ་དྲུག་ལོ་གཅིག་དེ་འདྲའི་རྒྱ་གར་ལ་ལྷག་སྲིད་པ་རེད་ག་རེ་ཟེར་ན་ད་ལྟ་རྒྱ་གར་ཡ Australia མི་སེར་ཁྲི་གཅིག་ལྷག་ཙམ་ཅིག་ད་ལྟའི་ལོ་གཅིག་གཉིས་གོང་ནས་རྒྱ་གར Australia ལ་ཚུར་ལོག་མ་ཐུབ་ལྷག་བསྡད་ཡོད་རེད། དམ་དྲག་གིས་རྐྱེན་པ་དང་གཅིག་གནམ་གྲུ། གནམ་གྲུ་དམ་དྲག་རེད་བ་ད་འདི་གང་དང་གཞུང་གི་དམ་དྲག་དང་གནམ་གྲུ་ཡང་མར་འགྲོ་ཡས་ཀྱི་དམ་དྲག་ཨོ་སི་ཏྲོ་ལི་ཡ་ནང་ལོགས་ལ inbound ཡོད་མ་རེད་བ། དེ་བྱེད་དུས་ཙམ་པ་ལ་ཡ་དེ་གི་ཐོག་ནས་ཨོ་སི་ཏྲོ་ལི་ཡའི་མི་ཁྲི་གཅིག་བྱིན་མི་སེར་རང་ཁྲི་གཅིག་གཅིག་ཀྱང་ཕ་གིར་རྒྱ་གར་ལ་ལྷག་བྱས་ཚུར་ལོག་མ་ཐུབ་ཡས་གཅིག་ཡིན་དུས་ཚངས་པ་ང་དེ་རྐུབ་དེ་བང་སྒྲིག་དགོས་དུས་ཙམ་པ། ང་ཡས་ཕ་གིར་ཁྲི་གཅིག་དེ་གི་རྗེས་དེ་ལྷག་སོང་ན། ལོ་གཅིག་རྗེས་རྒྱ་གར་ལ་ལྷག་པ་ཡིན་ནའང། ད་ང་སྒེར་ལ་དཀའ་ངལ་འཕྲད་དང་འཕྲད་པ་རེད་དེ། ང་ཕ་གིར་ཨོ་སྟྲེ་ལི་ཡ་ལ་མ་བསྡད་པ་བྱས་རྒྱ་གར་ལ་བསྡད་བྱས་རྒྱ་གར་གྱི་སྤྱི་འཐུས་ཀྱི་ཐོག་ད་རྒྱ་གར་རྒྱ་བལ་འབྲུག་གསུམ་གྱི་སྤྱི་འཐུས་བཅས་ཀྱི་ཚོགས་འདུ་འཚོགས་སྐོར་འབྲེལ་བ་ཡི་གེ་གནས་སྟངས་སོགས་ཆ་མ་ཤེས་པ་ཁྱད་མཚར་ཅིག་དེ་འདྲས་ཡིན་དུས་ཙམ་པ་ལ་ཡ་ད་གནམ་གྲུ་གི་ཐོག་ནས་རེད་ཕར་འགྲོ་ཐུབ་ན་ཚུར་ལོག་ཡོང་ཐུབ་ཡོང་མི་ཡོང་ཟེར་ཏེ་ཐེ་ཚོམ་གཅིག་རེད་ཤག་ཚུར་ལོག་མ་ཐུབ་ན་དེ་བ་ལ་གྲོས་ཚོགས་འཐུས་མི་ཐུག་དགོས་ཡ་ད་ལས་འགུལ་སྤེལ་དགོས་ཡ་དེ་ཚོ་ཚང་མ་འཐུས་ཤོར་ཡིན་པ་དེ་ཡིན་པ་བྱས། དེ་ནས་ད་གནམ་གྲུ་དེ། རག་པའི་དབང་དུ་བཏང་ནས་ལས། དཔེ་མི་སྲིད་ནམ་རྒྱུན་ཡིན་ན་ང་ཚོ་ཡར་མར་ལ་སྒོར་མོ་ཌོ་ལར་ཆིག་སྟོང་ལྔ་བརྒྱ་ལ་གནམ་གྲུ་རག་གི་ཡོད་རེད་ད་ལྟའི་ཆ་ལ་མར་སྒོར་ར་སྒོར་མོ་ཉིས་སྟོང་མ་ཟིན་ཙམ་རེད་ཨ་ནི། ཡར་ལོག་ཡ་ལ། ཡར་ལོག་ཡ་ལ་སྒོར་མོ་དྲུག་སྟོང་ནས་ཁྲི་གཅིག་བར་རེད་ཤག་ཨ་འདི་ཡར་སླེབས་པ་ད་ག་ལ་ཡ་བདུན་ཕྲག་གཉིས་ཨ་ནི་ད་འདི exemption རག་པ་ཡིན་ན་ཟེར་དགོས་ད། བདུན་ཕྲག་གཉིས་ཟུར་བཀག་བྱེད་དགོས་པ་སྟེ་ཆ་རྐྱེན་ཆ་ཚང་ལ་བསྐྲུན་དགོས། དེ་བྱེད་དུས་བསམ་པ་དངོས་ཀྱིས་རྩིས་བརྒྱབ་པ་ཡིན་ན་ལས་ཚོགས་དྲུང་ལས་ཁུངས་འགྲོ་སོང་ཕར་ཕྱིན། ཁྲི་གཅིག་ནས་ཁྲི་གཅིག་ལྔ་སྟོང་བར་དུ་ལ་འགྲོ་ཡས་ཅིག་རེད་ཤག། ད་ང་མི་གཅིག་དམ་བཅའ་བཞག་ཡས་ལ་ཚུར་ལོག་ཡོང་ཡས་དང་ཚང་མ་ལ dollar ཆིག་ཁྲི་ལྔ་སྟོང་ཞིག་ཚོགས་དྲུང་ལས་ཁུངས་ཀྱི་མི་གཅིག་ལ་བཏང་དགོས་འཁེལ་ན། dollar ཆིག་ཁྲི་ལྔ་སྟོང་གི་ཕལ་ཆེར་ང་ལོ་གཉིས་གསུམ་ཞིག་ཕི་ཀེ་ལ་ཚོགས་འདུ་ཚོགས་གར་འགྲོ་ཡས་ང་ཚོ། གྲོས་ཚོགས་ལོ་གཅིག་ལ་ཐེངས་གཉིས་ཚོགས་དགོས་པ་རེད། ཕལ་ཆེར་ཚོགས་འདུ་ལོ་ལྔའི་གི་མཚམས་ཀྱི་ཚོགས་འདུ་ཚོགས་ཡས་ཀྱི་འགྲོ་སོང་འདྲ་བ་དེ་དམ་བཅའ་གཅིག་པོ་བཞག་ཡས་ལ་བཏང་དགོས་དུས་ཨེ་ངས་ཚོགས་དྲུང་ལས་ཁུངས་ལ་བཀའ་འདྲི་ཞུས་པ་ཡིན། བཀའ་འདྲི་ཞུས་དུས་ཚོགས་དྲུང་ལས་ཁུངས་ནས་ཕར་ཚོགས་འདུ་བྱས་བྱས་ད་དེ་ཕལ་ཆེར་ང་ཚོས་སྒྲིག་ཐུབ་པ་བྱེད་ཀྱི་ཡིན། ག་རེད་ཟེར་ན་དེ་གལ་ཆེན་པོ་ཞེ་པོ་ཅིག་རེད་ད་ལྟའི་གི་མཛད་རིམ་འདི། ཨ་ནི་ཚོགས་གཙོ་ཚོགས་གཞོན་བསྐོ་ཡས་དང་བཀའ་བློན་བསྐོ་ཡས་དེ་འདྲ་ཡོད་དུས་འདི་གི་ཐོག་ལ་ཐུགས་ཁྲལ་གནང་མི་དགོས་ཞེས་ཁོང་རྣམ་ཚོས་ང་ལ་ཡང་ཚོགས་དྲུང་ལས་ཁུངས་ཀྱི་སྐུ་ངོ་མཆོག་ནས་ད་ག་རང་གསུངས་སོང་དྲུང་ཆེ་མཆོག་ནས་ཀྱིས་ང་བློ་བདེ་པོ་ཞིག་བྱུང་སོང། ཡིན་ནས་ལས་ད་ག་འདྲ་གནམ་གྲུ་རག་མ་རག་དེ་ཐེ་ཚོམ་གང་ལ་རེད། གོང་དེ་དེ་འདྲས་རེད་ད་གནམ་གྲུ་རག་དང་མ་རག་ཟེར་དེ་ཐེ་ཚོམ་གཅིག་རེད་ད་རག་གི་མེད་པ་དེ་བརྒྱད་ཅུ་དགུ་བཅུ་རེད། ཨ་ནི་དེ་ནས་ད་རྒྱ་གར་གི་ཐོངས་མཆན་སྤྲད་དེ་གང་ལ་རེད་རྒྱ་གར་ཐོངས་མཆན་དེ་ཡག་པོ་ཞུ་རག་ཟིན་མི་ཞེ་དྲག་དང་མ་རག་ང་སྤྱིར་བཏང་དེ་ཨོ་སི་ཏྲེ་ལི་ཡའི་མི་སེར་མ་རེད Passport རང་དེ་ཡོད་མ་རེད་དེབ་སྔོན་པོ Passport ཡིན་པ་གཅིག་ལ་ཡང་རྒྱ་གར་གི IC ནང་བཞིན་ཆེ་གྲས་ཡང་དེབ་སྔོན་པོ་གཅིག IC ལ་ནི་གཅིག་ཡོད་རེད། དེ་ཡོད་རེད་དེ་ལ་ཡང་ཁོ་རང་ཆ་རྐྱེན་མང་དྲགས་འདུག་དེ་ལ་ཡ། ལོ་གཅིག་གི visa སྤྲད་ཡས་གང་ལ་ཡ་ཆ་རྐྱེན་མང་དྲགས་འདུག་དེ་ལ་ཡིན་པ་ཡིན་ནས་ད་ཟླ་བ་གཅིག་ནས་གསུམ་བར་དུ་འགོར་གྱི་རེད་ལབ་སོང་དེ་ལ་ཡིན་ནས་ལས། ངེད་ཀྱི་ཕར་ཚུར་འབྲེལ་བ་འདྲ་བ་བྱས་སྐུ་ངོ་དོན་གཅོད་མཆོག་ནས་ཕྱག་རོགས་ཅིག་ཞུས་མི་འགའ་རྒྱ་གར་ནང་སྲིད་ལས་ཁུངས་ཀྱི་ལས་བྱེད་དེ་འདྲས་འགའ་ལ་ཕྱག་རོགས་ཞུས་ཚོགས་དྲུང་ལས་ཁུངས་ནས་ཕྱག་བྲིས་འདི་འདྲས་གནང་རྗེས་གང་ལྟར་ཟླ་བ་གཅིག་ནས་གསུམ་བར་དུ་འགོར་ཡས་ཀྱི་ཐོངས་མཆན་འདི་ང་ཉི་མ་གསུམ་ནང་རག་སོང་དེ་ལས་གང་ངས་ཁྱོན་ནས་ཁྱེར་མ་སོང། དེར་ཡང་ད་རྒྱ་གར་གཞུང་དང་ཚོགས་དྲུང་ལས་ཁུངས་སྐུ་ངོ་དོན་གཅོད་ནང་ད Australia དང་ཕ་གིའི་རྒྱ་གར་ནང་སྲིད་ལས་ཁུངས་ཀྱི་འབྲེལ་ཡོད་ང་ལ་འབྲེལ་བ་གནང་ཉེ་དེ་གའི་ཆ་ཚང་ལ་ཡང་ཐུགས་རྗེ་ཆེ་ཞུ་ཡ་རང་རེད་ད་གཙོ་བོ་འགག་ས་དེ་ད་ལྟ་ད་ཐོངས་མཆན་འདི་སྒང་ལ་འགག་བསྡད་ཀྱི་ཡོད་རེད་ད་ཡིན་ཏན་སྤྱི་ཡོངས་ཀྱི་ཐོག་ནས Australia གནས་སྟངས་འདི་ཚང་མས་ཤེས་ཤེས་པ་རེད་ཟེར་བྱས་བྱས་འདི་གཅིག་ཞུ་ཡས་ཀྱི་འདོད་པ་བྱུང།

ཨ་འོ་ལགས་སུ་ཐུགས་རྗེ་ཆེ་ཨ་ནེ། མཐའ་མ་དེ་ལ་ཡ་ད་ད་ལྟ་ཕི་གེ་དམ་བཅའ་བཞག་གནང་ཉེན་ཡིན་ན་རེད་ཕི་གེ་ཕེབས་བསྡད་པའི་སྤྱི་འཐུས་བཞི་བཅུ་ཞེ་བཞི་དེ་གེ་ལ་ཡ་བར་ཆད་མ་ཡོང་ཡ་ད། ཨ་ནེ་ཡི་བྱ་བ་ལྷུན་གྱིས་གྲུབ་པའི་གེ་སྨོན་འདུན་ཞུ་གི་ཡོད་ཨ་ནེ་མཐའ་མ་དེ་ལ་ད། ཕི་གེ་ད་སྤྱི་འཐུས་རྣམ་པ་ཚོ་ཞུགས་ཉེན་གི་གནང་གི་ཡོད་ན་རེད་ཚོགས་དྲུང་ལས་ཁུངས་གི་གནང་གི་ཡོད་ན་རེད་སུས་གནང་གི་ཡོད་པ་ཡིན་ནས། ཨོ་སི་ཏྲེ་ལི་ཡའི་གི་དམ་ཚིག་དང་དམ་དོན་གི་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལི་ཡ་ཨ་ནེ་བཅས་གི་དྲ་རྒྱའི་གི་ལམ་ནས་དམ་བཅའ་བཞག་ཡ་གཅིག་ད་དྲ་རྒྱའི་གི་ལམ་ནས་བཀའ་བློན་ལི་ཡ་ཨ་ནི་བསྐོ་ཡག་དེ་འདྲའི་གི་ཨ་ནི་ཆ་རྐྱེན་ཅིག་རེད་བ་ད་ག་ནང་བཞིན་གྱི་སྤྱི་འཐུས་ཚོགས་གཙོ་ནས་བསྐོ་ཡག་གི་མཉམ་ཞུགས་བྱེད་རྒྱུ་བྱུང་པ་ཡིན་ན་ང་ལི་ཡག་ད་ཕྱི་གསལ་ནང་གསལ་གྱི་ཐོག་ནས་ཨ་ནི་མཉམ་ཞུགས་བྱེད་ལ་དོགས་པ་མེད་ཟེར་བྱས་བྱས་འདུག་སེ་ཞུ་ཡག་གི་འདོད་པ་བྱུང་ཐུགས་རྗེ་ཆེ།
འོ་ལགས་སོ་སྐུ་ངོ་ལགས་ཨ་ནི་འགྲེལ་བཤད་ཞིབ་ཕྲ་གནང་བ་ཐུགས་རྗེ་ཆེ། ཁྱེད་རང་ཨོ་སི་ཏྲེ་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།